དེ་ནས་དེ་རིང་ལས་རིམ་ཁག་གི་དང་པོ་རུ་བོད་མི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གིས་ཡོ་རོབ་ཀྱི་འགོ་ཁྲིད་ཁག་ཅིག་ལ་མཇལ་ཁ་གནང་བ་དང་འབྲེལ་ང་ཚོ་གསོན་པའི་རིང་དེར་འགྲོ་བ་མི་གཅིག་གྱུར་མཉམ་ལས་བྱ་དགོས་པའི་གི་འདུ་ཤེས་ཀྱི་ཐོག་ནས་ཕན་ཚུན་རོགས་རམ་གནང་རེས་བྱེད་རྒྱུ་དེ་གལ་ཆེན་པོ་རེད་ཅེས་སོགས་བཀའ་སློབ་སྩལ་གནང་ཡོད་པའི་གནས་ཚུལ་སོགས་དེ་རིང་གི་གསར་འགྱུར་ཁག་དང། ས་གནས་ས་ཐོག་ནས་གཏོང་ཡོང་བའི་གནས་ཚུལ་ཞིག་གི་ནང།
ད་བརྗོད་གཞི་ནི་ཟུར་དུ་ཁེལ་ཡོད་མ་རེད་ད་ཡིན་ནའི་ང་ཚོ་གཙོ་བོ་དེ་འདིར་བ་བོད་རྒྱ་ཞི་མོལ་དེ་ང་ཚོ་གི་གཙོ་བོ་དེར་བ་བོད་བོད་རྒྱ་ཞི་མོལ་བྱེད་བོད་རྒྱ་ད་ང་ཚོ་རང་དབང་འཐབ་རྩོད་ཅང་བོད་ནང་ལ་ཡ་ཅིག་རང་དབང་ཡོད་ཡན་དང་རེད་བ་དེ་ང་ཚོ་གཙོ་བོ་ཡིན་འདུག་ག་ད་ཁོ་ད་སྐད་ཆ་མ་གསུང་ཁོ་ར་ཁོར་ས་དེ་ལ་ཁོ་ཡོང་དགོས་རེད་བ།

སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་ཡོ་རོབ་ཀྱི་འགོ་ཁྲིད་ཁག་ཅིག་ལ་མཇལ་ཁ་གནང་བ་དང་འབྲེལ་ནས་བཀའ་སློབ་སྩལ་གནང་ཡོད་འདུག་དེ་ཡང་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་ཕྱི་ཟླ་བཅུ་གཅིག་པ་ཡི་ཚེས་བརྒྱད་ཀྱི་ཉིན་བཞུགས་སྒར་ཕོ་བྲང་དུ། ཡོ་རོབ་ཀྱི་ནང་ལ་གནམ་གཤིས་འགྱུར་ལྡོག་དང་ཞི་བདེ་གོང་འཕེལ་གྱི་ཐད་ཀྱི་འགོ་ཁྲིད་ཁག་ཅིག་ལ་མཇལ་ཁ་སྩལ་བའི་གི་སྐབས། ང་ཚོ་གསོན་པའི་གི་རིང་དེར་འགྲོ་བ་མི་གཅིག་གྱུར་མཉམ་ལས་བྱ་དགོས་པའི་གི་འདུ་ཤེས་ཀྱི་ཐོག་ནས

ལོ་རེ་བཞིན་ཡོ་རོབ་ཀྱི་ནང་ལ་གནམ་གཤིས་འགྱུར་ལྡོག་དང་ཞི་བདེ་གོང་འཕེལ་ཐད་ཀྱི་འགོ་ཁྲིད་ཁག་ཅིག་བཞུགས་སྒར་དུ་འགོ་ཁྲིད་ཚོ་ཡི་ནང་ལ་བྱམས་བརྩེ་ཡི་ནུས་པ་སྤེལ་ཐབས་ཀྱི་ལྷན་ཚོགས་དེ་བཞིན་བཀའ་བློན་ཁྲི་ཟུར་ཟམ་གདོང་རིན་པོ་ཆེ་མཆོག་དང་ལྷན་གནང་གི་ཡོད་པ་དང་ཆབས་ཅིག་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་མཇལ་ཁ་ལམ་སྟོན་ཀྱང་ཕེབས་ཀྱི་ཡོད་པ་རེད། ཡང་རྒྱ་ནག་གཞུང་གིས་ཐེ་བོ་བཀྲ་ཤིས་དགོན་པ་ཡི་དགེ་འདུན་པ་དཀོན་མཆོག་གྲགས་པ་ལ་འཛིན་བཟུང་བཙན་ཁྲིད་བྱས་ཡོད་པའི་གནས་ཚུལ་འདུག་དེ་ཡང་ཉེ་སྔོན་ཕྱི་ཟླ་བཅུ་པ་ཡི་ཟླ་མཇུག་ཏུ་ཀན་སུའུ་ཞིང་ཆེན་ཐེ་བོ་རྫོང་གི་དབྱིས་པ་ཡུལ་ཚོ་ཡི་བཀྲ་ཤིས་དགོན་པ་ཡི་དགེ་འདུན་པ་དང་དེ་སྔ་བཙན་བྱོལ་གྱི་ནང་ཕེབས་ཏེ་བཞུགས་སྒར་དུ་རྟེན་གཞི་བྱས་པའི་ཀིརྟི་བྱེས་པ་གྲྭ་ཚང་དུ་སློབ་གཉེར་གནང་མྱོང་ཡོད་མཁན་དཀོན་མཆོག་གྲགས་པ་ལགས་རྒྱ་ནག་གཞུང་གི་འབྲེལ་ཡོད་ཚན་པ་གིས་འཛིན་བཟུང་བཙན་ཁྲིད་ཀྱིས་ད་ལྟའི་ཆར་གར་ཡོད་གང་ཡོད་ཀྱི་ཞིབ་ཕྲ་ཡི་གནས་སྟངས་གསལ་ཁ་མེད་པར་ལྷག་ཡོད་པ་དང་ཁོང་དེ་སྔ་བཙན་བྱོལ་དུ་ཕེབས་མྱོང་བས་རྒྱ་ནག་གཞུང་གིས་ཕྱི་ཕྱོགས་སུ་འབྲེལ་བ་ཡོད་པའི་གི་དོགས་གཞི་གི་འོག་ནས་དེ་སྔ་ནས་བཀག་ཉར་དང་རྩད་གཅོད་བྱས་མྱོང་ཡོད་པ་དང

སྤྱིར་འདས་པའི་ལོ་འགའ་ཤས་ནས་བཟུང་རྒྱ་ནག་གཞུང་གིས་ཕྱི་ཕྱོགས་སུ་འབྲེལ་བ་བྱས་ཡོད་སྐོར་གྱི་ཉེས་མིང་གི་འོག་ནས་བོད་མི་མང་ཐག་ཆོད་ཅིག་འཛིན་བཟུང་བྱེད་བཞིན་ཡོད་པ་དང། འདི་ལོ་ཕྱི་ཟླ་གསུམ་པ་ཡི་ནང་ལ་ཡང་གཞིས་ཀ་རྩེ་ནས་ཡིན་པའི་གཡང་མཚོ་ལགས་ཁ་པར་བརྒྱུད་ནས་ཕྱི་ཕྱོགས་སུ་འབྲེལ་བ་བྱས་ཡོད་པའི་ཉེས་མིང་གི་འོག་ནས་འཛིན་བཟུང་བཙན་ཁྲིད་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ཀྱི་ལོ་ཡི་ཕྱི་ཟླ་བརྒྱད་པ་གི་ནང་མཚོ་སྔོན་ཞིང་ཆེན་མགོ་ལོག་ཁུལ་གྱི་པད་མ་རྫོང་ནས་ཡིན་པ་བོད་མི་ན་གཞོན་དཔལ་མགོན་ལགས་ནས་ཕྱི་ཕྱོགས་ལ་འབྲེལ་བ་བྱས་ཡོད་སྐོར་གྱི་ཉེས་མིང་གི་འོག་ནས་འཛིན་བཟུང་གིས་གར་སོང་ཆ་མེད་དུ་གྱུར་ཡོད་པའི་གནས་ཚུལ་བྱུང་ཡོད་པ་རེད།

རྣམ་པ་ཚོས་ད་ལྟ་ཉན་བཞིན་པ་འདི་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ལས་རིམ་ཁག་ཡིན། ས་གནས་ས་ཐོག་ནས་གཏོང་ཡོང་བའི་གནས་ཚུལ་ཞིག་གི་ནང། བཞུགས་སྒར་རྡ་རམ་ས་ལར་བོད་མིའི་སྒྲིག་འཛུགས་ཀྱི་གཏན་འཇགས་ཐབས་ཇུས་འཆར་འགོད་ཚོགས་ཆུང་གི་ཚོགས་འདུ་ཐེངས་ལྔ་པ་འཚོགས་བཞིན་ཡོད་པའི་གི་སྐོར།

ད་རེས་ཚོགས་འདུ་དེའི་ཐོག་བོད་ནང་གི་དངོས་ཡོད་གནས་སྟངས་ལ་རྒྱུས་ལོན་གནང་གི་ཡོད་པ་མ་ཟད་རྒྱ་ནག་དང་རྒྱལ་སྤྱིའི་ཆབ་སྲིད་ཀྱི་འགྱུར་ལྡོག་ལ་དཔྱད་ཞིབ་གནང་གི་ཡོད་པ་གསུངས་བྱུང།
ད་བརྗོད་གཞི་དེ་ཟུར་དུ་ཁེལ་ཡོད་མ་རེད་ད་ཡིན་ན་ང་ཚོ་གཙོ་བོ་དེ་འདི་རེད་བོད་རྒྱ་ཞི་མོལ་དེ་ང་ཚོ་གི་གཙོ་བོ་དེ་རེད་བ། བོད་རྒྱ་ཞི་མོལ་དེ་གཙོ་བོ་རེད། བོད་བོད་རྒྱ་ཞི་མོལ་བྱེད་བོད། ད་ང་ཚོ་རང་དབང་འཐབ་རྩོད་བྱས་ཙང་བོད་ནང་ལ་ཡང་གཅིག་རང་དབང་ཡོང་ཡས་དང་རེད་བ། དེ་ང་ཚོ་གཙོ་བོ་ཡིན་འདུག་ག་ད་ཁོ།

ཚོགས་ཆུང་དེའི་ངོ་བོ་ཐོག་ནས་མཐའ་མའི་ཚོགས་འདུ་དེ་བཞིན་བཞུགས་སྒར་རྡ་རམ་ས་ལར་ཉིས་སྟོང་བཅུ་དགུ་ལོར་ཉིན་གཉིས་ཀྱི་རིང་ཚོགས་ཡོད་ཅིང་སྐབས་དེའི་ཚོགས་ཆུང་གི་ཚོགས་མི་བཅུ་དྲུག་ཙམ་མཉམ་ཞུགས་གནང་ནས་རྒྱ་ནག་གི་གནས་ཚུལ་དང་ཨ་མི་རི་ཀ་དང་རྒྱ་ནག་དབར་གྱི་འབྲེལ་ལམ། རྒྱལ་སྤྱིའི་སྟེང་རྒྱ་ནག་དང་བོད་ཀྱི་གནས་ཚུལ་སོགས་ཀྱི་ཐོག་དགོངས་པ་བཞེས་ཕྱོགས་ཀྱི་སྐོར་བཀའ་བསྡུར་གནང་ཡོད་པ་རེད། ད་ལྟའི་གཏན་འཇགས་ཐབས་ཇུས་འཆར་འགོད་ཚོགས་ཆུང་དེ་ནི་དེ་སྔོན་གྱི་བོད་རྒྱ་འབྲེལ་མོལ་ལས་དོན་ཚོགས་ཆུང་བཀའ་ཤག་སྐབས་བཅུ་དྲུག་པས་ཁུངས་བསྡུ་གནང་སྟེ་གསར་འཛུགས་གནང་བ་ཞིག་ཡིན་པ་དང་ཚོགས་འདུ་ཐེངས་དང་པོ་དེ་བཞིན་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ཕྱི་ཟླ་བཅུ་གཅིག་ནང་ཚོགས་ཡོད་ཅིང་ད་རེས་ཚོགས་འདུ་ཐེངས་ལྔ་པའི་ཐོག་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་དབུས་པའི་ཚོགས་ཆུང་གི་ཚོགས་མི་བདེ་སྲུང་བཀའ་བློན་དང་དྲུང་ཆེ། ཕྱི་དྲིལ་བཀའ་བློན་དང་དྲུང་ཆེ། བཀའ་ཤག་གི་ཆབ་སྲིད་དྲུང་ཆེ། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་བཅས་ཀྱི་ཐོག་ཚོགས་ཆུང་གི་སློབ་སྟོན་པ་བཀའ་ཟུར་བསྟན་པ་ཚེ་རིང་ལགས་དང་བཀའ་ཟུར་འབྲོང་ཆུང་དངོས་གྲུབ་ལགས། དེ་བཞིན་དམིགས་བསལ་སྐུ་ཚབ་ཟུར་པ་སྐལ་བཟང་རྒྱལ་མཚན་ལགས་བཅས་མཉམ་ཞུགས་གནང་བའི་ཐོག་སྐུ་སྒེར་དྲུང་ཆེ་རྔ་བ་ཚེ་རྒྱམ་ལགས།

ད་རེས་མངའ་སྡེ་གཞུང་གིས་སྒེར་གྱི་སློབ་གྲྭ་ཁག་ལ་དེ་ལྟ་བུ་ཡི་བྱ་དགའ་གནང་བ་ཐེངས་དང་པོ་དེ་ཆགས་ཀྱི་ཡོད་པས་དེ་ཡི་དམིགས་ཡུལ་གཙོ་བོ་ནི་དཔལ་ཁང་སློབ་གྲྭ་ཡི་སློབ་སྤྱི་ཉི་མ་དོན་གྲུབ་ལགས་ཀྱིས་འགྲེལ་བརྗོད་གནང་ཡོད་པ་རེད།
ད་དམིགས་ཡུལ་ངོ་མ་དེ་ག་རེ་ཟེར་རེད་ད་སྒེར་གྱི་སློབ་གྲྭ་ཁག་ཉིས་བརྒྱ་ལྷག་ཚུད་ཀྱི་ཡོད་པ་འདྲ་ད་དེ་འདྲས་སོང་ཙང་ཨ་ནི་ཤེས་ཡོན་གྱི་ཐོག་ལ་ད་ག་རེ་ཟེར་རེད་ཡར་རྒྱས་བཏང་ཡག་དང་ད་ག་ནང་བཞིན་གྱི་ད

དེ་ཡང་འདི་གའི་རླུང་འཕྲིན་ཁང་གི་རྒྱ་སྐད་སྡེ་ཚན་ནས་ཕྱི་ཚེས་བདུན་གྱི་ཉིན་གནས་ཚུལ་སྤེལ་བའི་གི་ནང་ལྟར་ན། སི་ཁྲོན་ཞིང་ཆེན་ཁྲེང་ཏུའུ་འབྲིང་རིམ་མི་དམངས་ཁྲིམས་ཁང་ཟེར་བ་དེ་གིས། རུས་མིང་ལ་ཝང་ཟེར་བའི་གི་རྒྱ་ནག་གུང་ཁྲན་གྱི་བཟོ་ཚོང་ཁང་གི་འགོ་དཔོན་ཟུར་པ་ཞིག་གིས། ཚོང་དོན་དང་འབྲེལ་བའི་གསང་བའི་གནས་ཚུལ་ཕྱི་ཕྱོགས་ལ་སྤྲད་ཡོད་པའི་གི་ཉེས་འཛུགས་ཀྱི་འོག་ལོ་དྲུག་གི་བཙོན་འཇུག་ཁྲིམས་ཐག་བཅད་ཡོད་པ་མ་ཟད། རྒྱ་སྒོར་འབུམ་ལྔ་གཞུང་བཞེས་གཏོང་ཡོད་ལུགས་བདེ་འཇགས་ཉེན་རྟོག་པ་ཡི་སྐད་ཆ་ལུང་འདྲེན་གྱིས་སི་ཁྲོན་ཞིང་ཆེན་རླུང་འཕྲིན་དང་བརྙན་འཕྲིན་ཁང་གིས་སོ་སོ་ཡི་གཞུང་འབྲེལ་ཝེ་པོ་དྲ་ལམ་གི་ནང་གནས་ཚུལ་བརྒྱུད་སྤེལ་བྱས་ཡོད་པ་རེད།

རིང་མིན་ཨ་རི་གྲོང་ཁྱེར San Francisco ནང APEC ཟེར་བའི་ཨེ་ཤ་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་ལས་ལྷན་ཚོགས་ཀྱི་སྐབས་སུ། རྒྱ་ནག་གི་སྲིད་འཛིན་ཞི་ཅིང་ཕིང་དང་ལྷན་དུ་ཐུག་འཕྲད་མཛད་སྐབས་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་གནས་བབ་ཐོག་བློ་འཚབ་ཡོད་པ་དང་འགྲོ་བ་མིའི་ཐོབ་ཐང་ངེས་པར་དུ་ཡར་རྒྱས་གཏོང་དགོས་པའི་གླེང་སློང་གནང་དགོས་པའི་ནན་བསྐུལ་གྱི་ཡོངས་ཁྱབ་ཕྱག་བྲིས་ཤིག་ཕུལ་གདའ། སྙན་ཞུ་དེ་ནང་འདས་པའི་ལོ་ནང་ཨ་རི་གཞུང་དང་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ལས་ཁུངས་མང་པོས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་དེ་ཇེ་སྡུག་ཏུ་འགྲོ་བཞིན་པ་དང་བོད་ཕྲུག་ས་ཡ་བརྒལ་བ་ཕ་མ་དང་ཁ་བྲལ་ནས་གཏན་འཇགས་སློབ་གྲྭའི་ནང་བཙན་དབང་གིས་འཇོག་བཞིན་པར་བློ་འཚབ་ཡོད་པའི་སྐོར་དང། དེ་བཞིན་ཡུ་གུར་མི་རིགས་སུ་གང་བྱུང་འཛིན་བཟུང་དང་མནར་གཅོད་བཏང་བ་བཙན་དབང་གིས་བཀག་ཉར་བྱེད་བཞིན་པ་དང་ཧོང་ཀོང་ནང་སྤྱི་ལོ་ཉིས་སྟོང་ཉི་ཤུ་ལོ་ནས་རྒྱལ་ནང་བདེ་སྲུང་ཁྲིམས་གཞིའི་མིང་ཐོག་མི་མང་གི་རང་དབང་རྡོག་རོལ་གཏོང་བཞིན་པར་བློ་འཚབ་ཡོད་པ་སོགས་གསུང་དགོས་པའི་ནན་བསྐུལ་ཞུས་གདའ། དེ་ནས་ཨ་རིའི་སྲིད་འཛིན་མཆོག་ལ་ཕུལ་བའི་སྙན་ཞུ་དེའི་ནང་བོད་ཀྱི་གནད་དོན་སྐོར་ག་རེ་ཞུས་ཡོད་པའི་སྐོར་ཨ་རིའི་རྒྱལ་ས་ཝ་ཤིང་ཐོན་དུ་རྟེན་གཞི་བྱས་པའི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་རྒྱ་ནག་གི་གནད་དོན་སྐོར་ཉམས་ཞིབ་པ་བསྟན་འཛིན་ནོར་རྒྱས་ལགས་སུ་བཀའ་འདྲི་ཞུ་སྐབས་སུ། ཉིན་གཉིས་གསུམ་ཞིག་གོ་ལི་ཡ་ཨེ་པེག་གི་ཚོགས་འདུ་དེ་ཚོགས་ཡོད་རེད་དེ་ཚོགས་འདུ་སྐབས་སུ་ཡང་ཨ་མི་རི་ཀ་སྲིད་འཛིན་ཇོ་སྦའི་དན་མཆོག་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་པིང་ཚོགས་འདུའི་སྐབས་སུ་མཇལ་འཕྲད་ཡོང་གི་ཡོད་རེད་དེ་མཇལ་འཕྲད་ཡོང་བའི་སྐབས་སུ་ཡིན་པ་ཡིན་ན་ད་ལྟ་ནས་ང་ཚོ་ཚོགས་པ་ལྔ་བཅུ་ང་དགུ་གི་ངོས་ནས་རེ་འདུན་ཕུལ་ཡོད་ལ་ཡང་སྲིད་འཛིན་ཇོ་སྦའི་དན་མཆོག་ནས་ངེས་པར་དུ་འགྲོ་བ་མིའི་ཐོབ་ཐང་གི་གནད་དོན་དེ་སྒང་ལ་ཡང་གླེང་མོལ་གནང་རོགས་གནང་ཟེར་ནས་ང་ཚོས་དུས་སུ་རེ་འདུན་ཡིག་ཆ་ཅིག་ཕུལ་ཡོད་རེད།

བོད་པའི་གི་གནད་དོན་དེ་ད་བོད་ཀྱི་གནས་སྟངས་དེ་བོད་ཀྱི་གནད་དོན་དེ་ཡ་གླེང་མོལ་གནང་ཡ་དང་ད་ནང་བཞིན་གི་བོད་མིའི་གི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་ཡོང་ཡ་ཆེད་དུ་ཡ་སྲིད་འཛིན་ཞི་ཅིན་པིང་མཉམ་དུ་ཡ་གླེང་མོལ་གནང་རོགས་བྱེད་ཡས་ལབ་འདུག་སེ་ང་ཚོ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ངོས་ནས་ཡིན་ནའི་ཐད་ཀར་གི་རེ་འདུན་ཡིག་ཆ་ཅིག་ཕུལ་ཡོད་ཞུ་ཡས་ཡིན། ཡང་ཚོགས་པ་ལྔ་བཅུ་ང་དགུ་ཡིས་ཕུལ་བའི་སྙན་ཞུ་དེ་ནང་ཞི་ཅིན་ཕིང་གིས་འགོ་ཁྲིད་པའི་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་རྡོག་རོལ་ཤུགས་ཆེ་གཏོང་བཞིན་པའི་ཐད་ལ་ཞི་ཅིན་ཕིང་དང་ལྷན་དུ་གླེང་སློང་བྱ་རྒྱུའི་གོ་སྐབས་བཟང་པོ་ཞིག་ཡིན་སྟབས། སྲིད་འཛིན་ཇོ་བྷའི་དན་མཆོག་གིས་གོ་སྐབས་དེ་དམ་འཛིན་གནང་དགོས་པའི་འབོད་སྐུལ་ཞུས་གདའ། དེ་ནས་ཡང་ཨ་རིའི་སྲིད་འཛིན་མཆོག་ལ་སྙན་ཞུ་ཕུལ་མི་དབྱིན་སྐད་དུ Chinese Human Rights Defenders འམ་རྒྱ་ནག་གི་མི་རིགས་ཀྱི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་ཚོགས་པ་ཟེར་བའི་རྒྱ་མི་རིགས་ཀྱི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་ཚོགས་པ་ཟེར་བ་དེའི་ཉམས་ཞིབ་པ་དང་འབྲེལ་མཐུད་པ William Nee ལགས་སུ་དྲི་རྩད་ཞུ་སྐབས་སུ། ཁོང་གིས། ཨ་རི་དང་རྒྱ་ནག་གཉིས་ཀྱི་དབར་གྱི་འབྲེལ་བའི་སྐོར་གླེང་མོལ་གནང་སྐབས་སུ་འགྲོ་བ་མིའི་ཐོབ་ཐང་གི་གནད་དོན་དེ་ནི་གལ་གནད་ཆེ་བ་ཞིག་ཡིན་པའི་ཆ་ནས་དེའི་སྐོར་ངེས་པར་དུ་ཡར་རྒྱས་གཏོང་དགོས་པའི་གླེང་སློང་གནང་དགོས་པ་དང། དེ་བཞིན་དམིགས་བསལ། བོད་ཀྱི་གནད་དོན་དང་འབྲེལ་བའི་བོད་ཕྲུག་ས་ཡ་གཅིག་ལྷག་ཙམ་རྒྱ་ནག་གི་གཏན་འཇགས་སློབ་གྲྭའི་ནང་བཅུག་ནས་བོད་ཕྲུག་རྣམས་ཀྱི་ངོ་བོ་རྒྱ་ནག་ཅན་དུ་བསྒྱུར་བཞིན་པ་དང། བོད་མི་ཁོར་ཡུག་དོན་གཉེར་བ་དང་འགྲོ་བ་མིའི་ཐོབ་ཐང་དགོས་པའི་དགོས་འདུན་འདོན་མི་དགེ་འདུན་པ་སོགས་རྒྱ་ནག་གཞུང་གིས་བཙོན་འཇུག་དོ་དམ་བྱེད་བཞིན་པའི་སྐོར་ཨ་རིའི་སྲིད་འཛིན་མཆོག་གིས་རྒྱ་ནག་གི་འགོ་ཁྲིད་དང་ལྷན་དུ་ཐད་ཀར་བཀའ་མོལ་གནང་དགོས་པའི་སྐོར་ཞུས་ཡོད་པའི་སྐོར་ང་ཚོའི་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་སོང། གཟའ་འཁོར་རྗེས་མའི་ནང་ཨ་རིའི་ནུབ་ཕྱོགས་ཀྱི་གྲོང་ཁྱེར San Francisco ནང APEC Forum འམ་ཨེ་ཤ་དང་ཞི་བདེ་རྒྱ་མཚོའི་ཁུལ་གྱི་དཔལ་འབྱོར་མཉམ་འབྲེལ་གྱི་གླེང་སྟེགས་ཟེར་བའི་ཁོངས་སུ་ཡོད་པའི་རྒྱལ་ཁབ་ཝེད་ནམ་དང་ཧྥི་ལི་ཕིནས Canada Mexico ཐེ་བའི་རྒྱལ་ཁབ་ཁག་གི་དབུ་ཁྲིད་རྣམས་ཀྱིས་ལྷན་ཚོགས་དེའི་ནང་མཉམ་ཞུགས་གནང་སྐབས་སུ། ལྷན་ཚོགས་དེའི་ཞོར་དུ་ཨ་རི་དང་རྒྱ་ནག་གཉིས་ཀྱི་སྲིད་འཛིན་རྣམ་གཉིས་ཀྱི་དབར་ལ་བཀའ་མོལ་གནང་སྟེ་ཨ་རི་དང་རྒྱ་ནག་གཉིས་ཀྱི་དབར་འབྲེལ་བ་ཇེ་སྡུག་འགྲོ་བཞིན་པ་དེ་ནས་འབྲེལ་ལམ་བརྟན་པོ་ཡོང་བའི་རེ་བ་མཛད་བཞིན་ཡིན་པ་དང། ཡིན་ནའང་རྒྱ་ནག་གི་ངོས་ནས་ལྷན་ཚོགས་དེའི་ནང་སྲིད་འཛིན་ཞི་ཅིན་ཕིང་མཉམ་ཞུགས་གནང་མིན་ངེས་གཏན་གྱི་གསལ་བསྒྲགས་བྱས་མེད་པ་རེད་ད། ཅེས་ཨེ་ཤ་རང་དབང་རླུང་འཕྲིན་ཁང་ནས་དེ་རིང་གི་གསར་འགྱུར་དང་འབྲེལ་བའི་ལེ་ཚན་དེ་ཚེ་དབང་ནོར་བུས་སྙན་སྒྲོན་ཞུས་ཚར་ལ་ཡིན།

ང་ཚོ་བོད་མི་རིགས་ཀྱི་ན་གཞོན་ཐམས་ཅད་ཀྱིས་སྔོན་ནས་བོད་ཀྱི་བོད་ཡིག་དང་བོད་སྐད་དེ་ཡག་པོ་སྦྱོང་དགོས་ས་རེད། ད་རེས་ང་ནི་ཨུ་རུ་སུའི་སྐད་ཡིག་ཟིག་བསླབས་ནས་ཡིན་ཡང་ད་བསླབས་ཚར་དུས་དེ་ལ། ཧའོ། ངའི་སྐད་བོད་ཀྱི་བོད་ཡིག་དང་བོད་སྐད་འཛིན་ལ་སྟོབས་ཤུགས་ཆེན་པོ་བྱེད་བཞིན་འདུག་ངོ་མ་ཕན་ཐོགས་ཆེན་པོ་བྱེད་བཞིན་འདུག་ཅེས་དྲན་ཧ་ལས་སོང། དེའི་སྐབས་སུ་ད་རེས་ངས་ནི། ཧོ། བོད་ཡིག་དང་བོད་སྐད་ཡག་པོ་ཤེས་ན། ཧོ། འཛམ་བུ་གླིང་གི་མི་རིགས་ཀྱི་སྐད་ཡིག་དེ་ཚོ་སློབ་སྦྱོང་བྱེད་དུས་དེ་ལ། ཕན་ཐོགས་ཆེར་བྱེད་བཞིན་འདུག་སོང་ན་ཧོ་བོད་ཀྱི་ན་གཞོན་ཐམས་ཅད་ལ་བོད་ཡིག་དང་བོད་སྐད་ཡག་པོ་སྦྱོང་རྒྱུ་ནི་རེ་བ་ཞུ་རྒྱུ། དེ་བཞིན་དེང་སྐབས་བོད་ནང་གི་ཐད་གཏོང་དྲ་ལམ་དུ་རྗེས་འབྲང་པ་ཁྲི་ཚོ་མང་པོ་ཡོད་པའི་དྲ་དཔོན་ཁག་ཅིག་གིས་ཀྱང་སློབ་གྲྭའི་ཉེ་འཁོར་དང་དེ་བཞིན་མི་ཚོགས་མང་པོ་འདུ་འཛོམས་བྱེད་ས་སོགས་ལ་སོང་ནས་དྲ་ལམ་ནས་ཐད་གཏོང་བྱེད་ཞོར་དུ་བོད་སྐད་ཀྱི་ཐ་སྙད་དྲི་བ་དྲི་ལན་བྱས་ནས་བྱ་དགའ་སྤྲད་པ་དང་དུས་མཚུངས་བོད་སྐད་ཡིག་ཡག་པོ་སྦྱོང་དགོས་པའི་འབོད་སྐུལ་བྱེད་བཞིན་འདུག། ཞོལ་པི། ཞོལ་པི་ཟེར་ན་གངས་ཆུ་ཟེར། གངས་ཆུ། རིས་སོ། གངས་ཆུ་ཟེར་འཚོ་ལ། ཡ་ད་གི་དེ་ལ་ཡ་ཁུ་མ་རི་ཏུ་ཁུ་མ་རི་ཏུ་ཡ། པ་ར་རི། གོང་དུ་གསན་པ་ལྟར་བོད་ནང་སྐད་གྲགས་ཆེན་པོ་ཡོད་པའི་དྲ་དཔོན་ཞིག་གིས་བོད་མི་མང་པོ་འདུ་འཛོམས་བྱེད་ས་ཞིག་ཏུ་ཅ་དངོས་ཀྱི་མིང་རྒྱ་སྐད་དུ་བཤད་པའི་རྗེས་དེ་ལ་བོད་སྐད་ཀྱི་ལམ་ནས་ལན་ཕུལ་མཁན་ལ་ཁུག་དམར་གྱི་བྱ་དགའ་སྤྲད་པ་དང། དེ་བཞིན་བོད་ཀྱི་རིག་གནས་སྐོར་གྱི་དྲི་བ་ལ་ལན་ཕོག་མཁན་ཚོར་ཆུ་ཚོད་དང་ཁ་པར་སོགས་ཀྱི་བྱ་དགའ་སྤྲོད་བཞིན་པ་མཐོང་གི་འདུག་ལ། སྐབས་དེར་བྱ་འགུལ་དེར་མཉམ་ཞུགས་བྱེད་མཁན་བོད་མི་དགེ་རྒན་ཞིག་གིས་དྲ་དཔོན་དེ་ལ། ཁྱེད་ཚོས་བོད་ཀྱི་ས་ཁུལ་གང་སར་སོང་ནས་འདི་ལྟར་བོད་སྐད་ཡིག་གི་ཐོག་ནས་ལས་འགུལ་སྤེལ་བར་ཐུགས་རྗེ་ཆེ་ཞེས་ཞུ་གི།

ལྟ་བུའི་ཁོང་གིས་སློབ་མ་ཆུང་ཆུང་ཚོར་བོད་སྐད་ཀྱི་ཐ་སྙད་བྲིས་ནས་འབྲི་དེབ་དང་སྨྱུ་གུ་མང་པོའི་བྱ་དགའ་སྤྲད་དེ་འདི་དག་གིས་བོད་ཡིག་བྲིས་ཨ་ཟེར་ནས་ཁ་ཏ་བསླབ་བྱ་བྱེད་བཞིན་པ་མཐོང་རྒྱུ་འདུག།
ཞུ་ཞབས། བོད་སྐད་ཀྱང་འདུག། སློབ་གྲྭ། སློབ་གྲྭ། དོན་ཞུ་ལ་བོད་སྐད་ཀྱང་འདུག། སློབ་མ།

ཐད་གཏོང་ནང་དང་ཁམས་མང་པོ་ར། རེ་རེ་རེ། ང་ཚོ་གཅིག་གཏོད་མེད་པར་སེམས། མདོ་དབུས་ཁམས་གསུམ་སུ་སྐྱེ་མེད་བོད་པ་ཡིན་ན་མང་པོ་འདི་ནང་འཛོམས་བསྡད་ཡོད་ར་ང་ཚོ་ཐད་གཏོང་བཟོ་མཁན་ཚང་མ་གི་དུས་ནམ་ཡིན་ན་ད་ལྷ་ས་སྐད་བྱས་ན་ཚང་མ་གིས་རྒྱག་ཤེས་ཀྱི་ཡོད་རྒྱུ་མ་རེད་འདི་ན་སྤྱི་སྐད་འདྲ་པོ་གཅིག་རྒྱ། མང་པོ་གཅིག་ལ་དེ་རེད་བོད་སྐད་ཅིག་བཤད་ཤོག་ཟེར་ན། བོད་སྐད་ངས་བཤད་ཤེས་ཀྱི་ཡོད་ངའི་ཕ་ཡུལ་སྐད་ཤེས་ཀྱི་ཡོད་དེ་ཡིན་ན་ངའི་སྐད་ཁྱེད་གོ་མ་རེད་ཁྱོད་སྐད་ངས་གོ་མ་རེད་དེ་རྒྱ་སྐད་རྒྱག་དགོས་ར་སེ།

ད་ཡིན་པས་ཡིན་ན་ལས་དེ་རིང་ད་བོད་ནང་ལ་གནས་སྡོད་ཀྱི་བོད་མི་བོད་རིགས་མང་པོ་ཅིག་གི་དཀའ་ངལ་དེ་ངོས་འཛིན་པའི་ཐོག་ནས་ཧ་གོ་བའི་ཐོག་ནས་ད་དེ་གནས་སྟངས་དེ་མཁྱེན་པའི་ཐོག་ནས་དེ་རིང་ད་ལས་འགུལ་རབ་དང་རིམ་པ་ཅིག་སྤེལ་བྱས་གང་འདྲ་བོད་ཀྱི་སྐད་ཡིག་འདི་ཉར་ཚགས་དང་བདག་སྐྱོང་གཅེས་འཛིན་ཟེར་ན་འདྲ་འཕེལ་རྒྱས་གཏོང་ཡག་དེ་འདྲ་གི་ད་ཐབས་ལམ་རབ་དང་རིམ་པ་ཅིག་འཚོལ་བསྡད་ཀྱི་ཡོད་པ་རེད། དེ་ཡང་ཁོང་གིས་རྒྱ་ནག་གཞུང་གིས་བོད་ཀྱི་བྱིས་པ་རྣམས་བཅའ་སྡོད་སློབ་གྲྭར་བཅུག་ནས་རྒྱ་སྐད་རྒྱ་ཡིག་གི་ལམ་ནས་སློབ་ཁྲིད་བྱེད་བཞིན་པ་སོགས

ཉེ་བའི་ཆར་གྱི་སྐད་ཡིག་གི་དཀའ་ངལ་ཡོད་པ་དེ་མགོ་ཚོད་པའི་ཐོག་ནས་དེ་ནས་ཡིན་སྟབས་བོད་ཀྱི་ས་ཁུལ་མང་པོ་ཅིག་ལ་དེ་ནི་ཆེས་ལོ་རྒན་པ་ཡིན་ན་ལོ་ན་རྒན་པ་ཡིན་ན་ཡང་ཀ་ཁ་ག་ང་ནི་འགོ་ཚུགས་ཅན་ཡང་ཅིའི་སྨྲ་རིང་གི་ཐོག་ནས་ཡི་གེ་ངོ་སྤྲོད་བྱེད་ཡ་ལབ་པ་ཡག་དེ་དང་དེ་བཞིན་གྱིས་ད་ན་གཞོན་དུ་ཚོ་ཡིན་ན་ན་གཞོན་དུ་ཚོ་ལ་ནི་ཆེས་མཁྱེན་མཐོང་དང། ལས་དོན་འདྲ་མིན་གྱི་ཐོག་ལ་ནི་ཅིའི་སྟབས་བོད་སྐད་དང་བོད་ཡིག་སྦྱང་ཡ་གོ་ག

འདི་ལྟ་བུའི་རིགས་གནས་ཀྱི་རྒྱུད་པ་འདི་བོད་ཡིག་ལ་བརྟེན་ནོ་ནོ་ལྟ་བུ་དང་འཛམ་བུ་གླིང་དུ་བོད་ཟེར་བ་ཟིག་ངོམ་རྒྱུ་ཡོད་ནོ་དང་བོད་ཟེར་རེ་མགོ་འཕང་མཐོན་པོ་འགྱོག་རྒྱུ་ཟིག་ཡོད་ནོ་འདི་དག་ཧ་ཅང་གལ་ཆེ་ནི་རེད་ཅིང། རྒྱུ་མཚན་དེའི་དབང་གིས་ཨུ་ཆོས་ལས་ཀ་གང་ན་ལས་དགོས་རུང་ས་ཆ་གང་ལ་སོང་རུང་རང་གི་ཕ་སྐད་མ་ཡིག་འདི་སྦྱང་རྒྱུ་དག་ཤིན་ཏུ་གལ་ཆེ། བསོད་ནམས་མཆོག་ད་དུས་སྲོག་གི་སྤྱན་པའི་ཐེངས་འདིའི་ཕ་ཡི་ལས་མཚན་འདི་ཤིན་ཅང་བདེན་ནི་ཡོད་ཅིང།